དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ།

ཧོ། སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི། རེ་ཌི་འོ་ནང་ནས་མི་མང་ལྷན་རྒྱས། གསན་ཞུ་རོ་གནང། འདི་ལས་རིམ་འདི། ཆུ་ཚོད་ཕྱེད་ཀ།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

ལྷག་པ་དང་ཅི་ཐམས་ཅད་དེ་ཡབ་པ་ཡེ་ཤུ་གི་བཟོ་ཁྱོག་རེད་དེ་ནས་ཁྱོད་གི་ཉིན་ལ་མ་ཡ་བེད་གོ་གི་ཡིན་ནོ་ཞེས་ཁྱོད་གི་འགྲོ་སྟངས་ལ་ཉིན་ང་འགྲོ་བའི་སྐབས་ལ་ཁྱོད་གི་རོགས་རམ་གནང་རོགས་གནང་སྨད་ད་ང་དེ་རིང་གི་འདི་ཨ་ས་གི་བ་ནི་ལས་རིམ་ནས་ཞུ་གི་ཡིན་ནོ་ཞེས་ཁྱོད་ཚོ་ཨ་པ་རེད་ཁྱོད་ཚོ་ཕ་མ་རེད་ཁྱོད་ཚོ་གི་འགྲོ་སྟངས་དེ་ང་ཚོ་ལ་གནང་རོགས་གནང་སྨད་ད་ང་མི་མང་ཚང་མ་གི་བར་ལ།

དེ་བཟོས་པའི་གི་ཆོས་དེ་སངས་རྒྱས་གི་ལག་པ་ལ་འོང་གི་ཡོད་དོ་ཞེ། དེ་ནང་ལ་ཅི་མ་སེ་མ་ན་ཤི་དམྱལ་བ་ལ་འགྲོ་ཡས་དང་དེ་ནས་ཡར་ལ་ཤི་དམྱལ་བ་ལ་འགྲོ་ཡས་དང་སངས་རྒྱས་ཞིང་ཁམས་ལ་སླེབས་མཁན་དེ་འོ་ནང་ལ་འོང་གི་ཡོད་དོ་ཞེ། ད་ལྟ་ཚེ་འདི་ལ་ལས་ཀ་གང་གང་བེད་མཁན་དེ། ཚེ་ཧ་ལོ་ལ་ཤི་བའི་སྔ་དྲོ་དེ་དེ་ནས་འོ་ལ་སྐྲག་དྲུག་བུད་དང་བའི་ད་ལྟ་དེ་ཚེ་འདི་ལ་འོ་རང་གི་ལས་ཀ་བཙོག་པ་ཡ་བས་ན་དེ་ནས་ཧ་ལོ་ཚེ་ཧ་ཁོ་ཚོའི་གི་བལྟས་ཏེ་སྡོད་གོ་ཡོད་དོ་ཅི་དཀོན་མཆོག་གི་བལྟས་ཏེ་སྡོད་གོ་ཡོད་གོ་ཞིང་ཁམས་གི་ཁོང་གི་བལྟས་ཏེ་སྡོད་གོ་ཡོད་དོ་ཅི་དེ་ནས་ཁོང་གི་འོ་ལ་སྐྲག་དྲུག་བུ་རིག་དེ་ཡ་གོ་ཡོད་དོ་ཅི་དེ་བུད་ཁན་གི་སྐབས་ལ་འོ་རང་ཤི་བའི་སྔ་དྲོ་དེ་དེ་ནས་ཁོ་ཚོའི་གི

དེ་ནས་ཚེ་ཧ་ལོ་དང་ལྷ་གི་ཞིང་ཁམས་ལ་སླེབས་བྱས་ནས་དཀོན་མཆོག་གི་ཞིང་ཁམས་ལ་སླེབས་བྱས་དང་མར་ལ་འགྲོ་ཡས་མ་འདི་ད་ལྟ་ཚེ་འདི་གི་འོ་རང་གི་ལག་པ་རེད། ཚེ་འདི་ལ་མི་དང་ཧམ་པ་ཧམ་འཇོམས་མ་སྤེལ་པ་བྱས་མི་གི་རྒྱུ་མ་འཕྲོག་པ་བས་མི་གི་འགྲོ་སྟངས་ལ་མ་འཆུགས་པ་ཅིག་བས་བས་ཁུག་ན་དེ་ནས་ཨོ་མི་དེ།

དེ་ནས་ཁོང་ཚོ་མཉམ་དུ་སྡོད་མྱོང་གི་ཡོད་སྨྲས་ཏེ་བྲིས་ཏེ་ཡོད་དོ་ཞེས་དེ་ནི་ཚེ་ཧ་ལོག་གི་ཡ་ལ་འགྲོ་ཡ་སངས་རྒྱས་ཞིང་ཁམས་ལ་འགྲོ་ཡ་དང་མ་ལ་འགྲོ་ཡ་སྨྲས་ཏེ་ད་ལྟའི་གི་ལག་པ་ཡིན་ནོ་ཞེས་དེ་འདྲའི་ཚེ་འདི་ལ་འོ་རང་གི་མི་མང་ཚང་མ་ལ་ཡར་སྐྱེད་གི་འོང་མཁན་གི་ལས་ཀ་སྤེལ་དགོས་གི་ཡོད་དོ་ཞེས་དེ་ནི་འོ་རང་གི་སྡིག་པའི་གི་ལས་གང་ལས་སྤེལ་ཆེད་མོད་ཆ་སྔ་ཆུང་ཆུ་དྲོད་ན་སྡིག་བཤགས་ཆགས།

དེ་ནས་དེའི་སྐབས་ལ་མི་མང་ཚང་མ་ཡང་འདི་གི་འགྲོ་སྟངས་དང་འདི་གི་སྡོད་སྟངས་ཀྱི་ཐོག་ལ་ཕེབས་རོགས་གནང། ང་གི་འདི་ཨ་ས་ལེན་དེ་ཡོད་དོ་ཞེས་མི་མང་ཚང་མ་དེ་ལས་ཀ་དེ་ཅི་ཐམས་ཅད་དེ་ཚེ་འདི་ལ་རང་འོ་རང་གི་འགྲོ་སྟངས་ཡག་པོ་བེད་ཁུག་ན་ཚེ་ཧ་ལོག་ལ་ཡང་སྐྱིད་པོ་ཡོང་བ་རེད་སྡུག་པོ་ཡོང་བ་མ་རེད་སྨྲས་དེ་ཁོང་ཚོས་གསུངས་གནང་དེ་ཡོད་དོ་ཞེས་དེ་ནས

ཡང་ཞུ་གི་ཡིན་ནོ་ཞེས་ཡང་སང་ཉིན་འདིའི་གི་དུས་ཚོད་ནས་འདིའི་སྐབས་ནས་ཡང་མི་མང་ཚང་མའི་གི་བར་ལ་ང་ཡང་འདིའི་གི་འགྲོ་སྟངས་དང་དེ་ལས་ཡག་པོ་འོ་དེ་ཞིག་ཁེར་ནས་ཡང་མི་མང་ཚང་མའི་གི་བར་ལ་ང་འོང་གི་ཡིན་ནོ་ཞེས། འདི་དུས་ཚོད་གི་ཐོག་ལ་མི་མང་ཚང་མ་ཡང་ཉན་སྟེར་ཟིན་ཁྱེད་ཚོ་མི་མང་ཚང་མ་ལ་ང་འདི་ལས་རིམ་གཉིས་ཚོགས་པའི་གི་ནང་ནས་ཁྱེད་ཚོ་མི་མང་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་འདི་གི་བདུད་རྩི། དེ་གི་སྐབས་ལ་ང་མི་མང་ཚང་མའི་གི་བར་ལ་སླེབས་གི་ཡིན་ནོ་ཞེས་སྨྲས་ཏེ་ང་ཞུ་གི་ཡིན་ནོ། རེ་ལྡིའོ་ཉན་མཁན་གི་མི་མང་དེའི་དུས་ཚོད་དེ་གཏམ་དང་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་ནི་ཡང་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཡང་སང་ཉིན་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི་ས་འདེས་དང་འགྲོ་སྟངས་གི་ས་འདེས་དང་མ་ཡ་གི་ས་འདེས་ཁེར་ནས་ང་འོང་གི་ཡིན་ནོ་ཐུགས་རྗེ་ཆེ། ཡ་ཨ་ས་གི་བ་ནི་རེ་ལྡིའོ་ཚོགས་པའི་གི་མི་མང་ཚང་མ་ལ་སྐུ་བཟང་ཞུ་གི་རེད

རང་གི་ཁྱིམ་གྱི་ཉལ་ས་དང་རང་གི་ལྟོ་ཟ་ས་དང་རང་གི་སྡོད་ས་དེ་གཙང་མ་བཟོ། རང་ཟེར་བ་གཅིག་རང་གཙང་མ་བྱ་ནི་ཆོ་ཡོང་བ་རེད། རང་ཟེར་བ་གཅིག་རང་རང་ང་ཟེར་བ་གཅིག་ད་ལྟ་གཙང་མ་ཡག་པོ་ཡོང་རེད་དེ་སྨྲས་དེ་ཆོ་ཡོང་མ་རེད་རང་གི་བཟོས་པ་གཅིག་གི་གཙང་མ་བྱ་ནི་རང་གི་སྡོད་ས་དང་རང་གི་ཧ་ལོག་ཚུར་ལོག་གི་འདི་གི་འགྲོ་སྟངས་དེ་ཡག་པོ་ཡོང་དགོས་ཀྱི་ཡོད་རེད།

སྦྲང་མ་མང་པོ་འཁོར་ནས་དེའི་སྦྲང་མ་དེ་རང་གི་ལྟོ་ལ་སླེབས་གི་ཡོད། དེ་ནས་ཡང་གོས་ཀྱི་བཙོག་པ་ཞེ་དྲག་བཙོག་པ་བྱས། ན་གི་ན་བཟའ་གི་ཕུ་ལུང་ཡ། ན་བཟའི་གོང་བ་ཡ་དེ་ནས་རང་གི་ལྟོ་ལ་སྐྱེས་ཡ་ནས་དེ་ནས་རང་ལ། མང་པོ་ན་བཟའ་བཙོག་པ་བྱས་སོགས་འགོ་ཡོད་དེ། ཨོ་ད་ན་ཚ་མང་པོ་ཚོགས་མཁན་གཅིག་དེ། ཨོ་དེ་གཅིག་དེ་རེད། སྦྲང་མ་རེད་ཨོ་ད་དེ་ལ། རང་གི་སྡོད་ས་དང་རང་གི་ཉལ་ས་སྡོད་ས་དེ་ཞེ་དྲག་གཙང་མ་ཡོད་ན་དེ་ནི་འདི་ལ་སྐྱོན་གང་ཡང་མི་ཡོང་ཡོད་བ་རེད་མེད་དེ་བའི་བལ་ནང་ལ་གསུང་བསྡད་ཡོད་བ་རེད་འོ་མི་མང་རྣམ་པ་ཚོ་རང་གི་སྡོད་ས་དང་རང་གི་ཟ་ས་འཐུང་ས་དེ་གཙང་མ་ཞེ་དྲག་བཟོ་དགོས་རེད་ད་རང་གི་ཁྱིམ་ནང་ལས་ཀ་མང་པོ།

གཞན་དག་གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།